བརྒྱ་དང་དྲུག་ཅུ་ལྷག་ཅིག་བྱས་ཡོད་དུས་དེ་ཚོ་ཚང་མ་ང་ཚོས་ཀྱིས་རྗེས་དྲན་བྱེད་ཡ་ཆེད་དུ་ད་རིང་གི་ཉིན་དེ་སྲུང་བརྩི་དེ་ཞུས་པ་རེད། ཨ་ནི་དེ་དང་མཉམ་དུ་ད་ང་ཚོས་ཀྱིས་དམིགས་ཡུལ་གཅིག་ག་རེ་ལབ་ན་ང་ཚོས་དེ་དང་མཉམ་དུ་ད་ང་ཚོས་ཀྱིས་བོད་དོན་ད་ལས་འགུལ་ག་འདྲ་ཅིག་སྤེལ་བ་ཡིན་ན་ད་དམིགས་ཡུལ་དེ་ག་རེ་ལབ་ན་ང་ཚོས་ཀྱིས་ད་བོད་དོན་ཁྱབ་བསྒྲགས་བྱེད་ཡ་དེ་དྲིལ་བསྒྲགས་བྱེད་ཡ་དེ་གཙོ་བོ་དམིགས་ཡུལ་གཅིག་ཆགས་ཀྱི་ཡོད་ར། ད་ད་ཚེ་དབང་ནོར་བུ་ལགས་ཆ་མཚོན་པ་ཡིན་ན་ང་ཚོས་ཀྱིས་ད་མི་ཚེའི་ལོ་རྒྱུས་ལ་གཅིག་ལྟ་བ་ཡིན་ན་ཚེ་དབང་ནོར་བུ་ལགས་དཔེ་ལོ་ཆུང་ཆུང་བྱས་ཨ་ཡིན་ནའི་སོ་སོ་མི་ཚེ་གཅིག་ལ་གཟིགས་པ་ཡིན་ན་ད་དཔེ་ཚགས་ཚུད་པོ Successful ལ་ཡོད་ར། དེ་འདྲ་ཡོད་བ་ཡིན་ན་ཡང་ད་ག་ལོ་ང་ཚོ་གི་བོད་ཀྱི་རྒྱལ་ཁབ་ལ་ཤ་ཞེན་དང་ད་དེ་འདྲ་བྱས་ནས་སོ་སོ་གི་སྐུ་ལུས་མེ་སྲེག་དང་ད་རྒྱལ་ཁབ་ཆེད་དུ་དེ་འདྲ་བྱས་ནས

ག་པར་སླེབས་པ་ཡིན་ནའི་རང་འགན་ཤུགས་ཆེན་པོ་ཆགས་ཀྱི་ཡོད་རེད་བསམ་གྱི་འདུག། ཐེངས་འདིའི་བོད་རང་དབང་སློབ་ཕྲུག་ཚོགས་པའི་ལས་འགུལ་དེ་ནི་དྲ་ལམ་བརྒྱུད་ནས་ཐད་གཏོང་བྱེད་པའི་ལས་འགུལ་ཞིག་ཀྱང་ཡིན་འདུག་གོང་ཞུས་ཀྱི་གནས་ཚུལ་དེ་བཞིན་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རྒྱལ་མཚན་ཚེ་རིང་ཡིན།